ཉམས་པར་མི་བྱེད་པར་སྐད་ཅིག་ཙམ་ཞིག་ཡལ་བར་བོར་ཡང་ལྟུང་བ་དང་བཅས་པའོ། རང་གིས་མི་ནུས་པའི་བསླབ་པ་རྣམས་མ་བསླབས་པ་ལ་རང་གིས་མི་ནུས་པའི་བསླབ་པ་རྣམས་ལ་མ་བསླབས་པ་ལ་ལྟུང་བ་མེད། དེ་ལ་ནི་བསླབ་པ་བཅས་པ་མེད་པ་ཞིག་བསླབ་པའི་བཅས་པ་བསྒོམ་མོ། བསླབ་པ་མེད་པའི་ཕྱིར་ཏེ་དགོས་པ་མེད་པའི་ཕྱིར་རོ། གལ་ཏེ་དེ་ལ་བརྩོན་པར་བྱས་ན་ལྟུང་བར་ལྟུང་བར་འགྱུར་ལ། ལྟུང་བ་དེ་ཡང་སྤྱིར་སྡིག་པ་བཤགས་པའི་ནང་དུ་འདུས་པས་སྒོས་བཤགས་མི་དགོས་པར་དེ་ལས་གྲོལ་བར་འགྱུར་རོ། ནུས་པའི་བསླབ་པ་རྣམས་ལ་བརྩོན་པར་མ་བྱས་ན་ཉེས་པར་འགྱུར་རོ། འདི་ལ་རང་བཞིན་གྱི་ཁ་ན་མ་ཐོ་བར་གསུངས་པ་ནི་ཤེས་བཞིན་དུ་ཞུགས་པའི་ཆ་ནས་ཀྱང་ཡིན་པ་འདྲའོ། ལྟུང་བར་འགྱུར་ཚུལ་གཉིས་པ་ནི། ཡང། མདོར་ན་བྱང་སེམས་ཀྱི་ལྟུང་བ་ལ་གཉིས་ཏེ། མ་བརྟགས་པར་ཞུགས་པའི་ལྟུང་བ་དང་བརྟགས་ཀྱང་འོས་པ་ལས་འདས་པའི་ལྟུང་བའོ། དང་པོ་ནི། ཅི་ནུས་པར་སོ་ཅི་ནུས་པར་བྱ་བར་རིགས་པ་དང་ཅི་ནུས་པར་བྱ་བར་རིགས་པ་དང་མི་རིགས་པ་མ་བརྟགས་པར་བྱ་བ་བྱ་བ་སྟེ་རྩོམ་པའམ། དེ་ལས་ལྡོག་པའམ་བཏང་སྙོམས་སུ་འཇུག་ན་ལྟུང་བའོ། ཞག་བདག་ནི་གང་ལ་སོགས་པ། མདོར་ན་བྱང། མ་བརྟགས་པར་ཞུགས་པའི་ལྟུང་བ། མ་བརྟགས་པར་ཞུགས་པའི་ལྟུང་བ་དང་བརྟགས་ཀྱང་འོས་པ་ལས་འདས་པའི་ལྟུང་བ། མ་བརྟགས་པར་ཞུགས་པའི་ལྟུང་བ། དང་པོ་ནི། ཅི་ནུས་པར་བརྟགས་པར་རིགས་པ་དང། མི་རིགས་པ། མ་བརྟགས་པར། བྱ་བ་དེ་རྩོམ་པའམ་དེ་ལས་ལྡོག་པའམ་བཏང་སྙོམས་སུ་འཇུག་ན་ལྟུང་བའོ། ཁོ་གི་སྡོམ་པ་འདི་སྐད་ལ་བརྟག་དཔྱད་མ་བྱས་པ་བྱས་སོ་སོ་ག་རེ་ག་རེ་སྲུང་ནུས་འདུག་སྲུང་ནུས་ཀྱི་མི་འདུག་འདི་ལ་མ་བརྟགས་པ་བྱས། ཨ་ནི་སོ་སོ། ཡང་ན་སྡོམ་པ་འདི་ལས་ལྡོག་པ་བྱས་འགལ་བ་བྱས། ཡང་ན་ཁོ་རང་དང་འགལ་བ་མ་བྱས་ན་ཡང་ཁོ་རང་རྗེས་སུ་མ་འབྲང་བར་འདུག་བཞག་ནས་བཏང་སྙོམས་སུ་བཞག་ན་འདི་ལ་ཉེས་པ་ཡོད་གསུངས་པ། ངོ་བོ་དུག་སུ་ནུ་ག། དེ་ཉོན་ན་ཡིན་ན། སྡོམ་པ་རྩོམ་པའམ་དེ་ལས་ལྡོག་པའམ་བཏང་སྙོམས་སུ་འཇུག་ན་ལྟུང་བའོ་གསུང་བ་ནུ་ག། ད་ནི་གལ་ཅི་ནུས་ཅི་ནུས་པར་རིགས་པ་དང་མི་རིགས་པ་མ་བརྟགས་པར་བྱ་བ་དེ་མ་བརྟགས་པར་བྱ་བ་དེ་མ་བརྟགས་པར་བྱ་བ་བྱ་བ་དེ

སོ་སོ་གི་ཡང་ན་ལྡོག་པ་དེ་སྡོམ་པ་དེ་ལ་བསླབ་བྱ་དེ་ལས་ལྡོག་པ་བྱུང་ན་ཡང་འགྲོ། ད་བསླབ་བྱ་དེ་ལ་བཏང་སྙོམས་སུ་བཞག་ན་ཡང་ཨ་ནི་ཁོ། ག་རེ་ཟེར། ལྟུང་བ་སྐྱེད་ཀྱི་པས། ལྟུང་བ་སྐྱེད་ཀྱི་པས། ལྟུང་བ་སྐྱེད་ཀྱི་ལྟུང་བ་བྱུང་བ་པས། དེ་འདྲ་བྱེད་མི་རུང། ལྟུང་བ་དེ་འདྲ་བྱེད་མི་དགོས། རྟག་པར་རྩོམ་པའམ། རྟག་པར་རྩོམ་པའམ། དེ་ལས་ལྡོག་པའམ། དེ་ལས་ལྡོག་པ་བྱུང་ནས་དེ་ནི་བཏང་སྙོམས་སུ་བཞག་ན། སྔོན་དེ་སྡུག་བསྔལ་གྱི་སྐྱེ་བས་སོ། ད་གཉིས་པ་ནི་འཇིག་རྟེན་ན་ས་དྲུག་སྐྱེ་བ་གཉིས་པ་ནི། བྱ་བར་རིགས་མི་རིགས་བརྟགས་ཏེ་འཇུག་པ་དང་ལྡོག་པ་དང་བཏང་སྙོམས་སུ་བཞག་པར་འོས་པ་ལས་འདས་ཏེ། དེ་དག་ལས་ལོག་པར་སྤྱད་ན་ཐ་ན་གདོལ་པའི་བྲན་གྱིས་འཕྱ་བ་ལས་འདས་ན་ཡང་མིན་འདས་ན་ཡང། ལྟུང་བ་དང་བཅས་པའོ་ཞེས་བསླབ་བཏུས་སུ་བསླབ་པ་སྤྱིའི་ཁོག་ཏུ་གསུངས་སོ། ཟེར་ད་ནི། བྱ་བ་རིགས་མི་རིགས་བརྟགས་ཏེ་བརྟགས་ཏེ་ད་འཇུག་པ་དང་ལྡོག་པ་དང་བཏང་སྙོམས་སུ་བཞག་པར་འོས་པ་ལས་འདས་ཏེ་དེ་དག་ལས། ལོག་པར་སྤྱད་ན་འོ་བཏང་སྙོམས་བཞག་པར་འགེགས། དེ་ལས། ལོག་པར་སྤྱད་ན། བཏང་སྙོམས་སུ་མ་བཞག་པ་དེ་ལས། ལོག་པར་སྤྱད་ན། ཐ་ན། གདོལ་པའི་བྲན་གྱིས་འཕྱ་བ་ལས། བྲན་གྱིས་འཕྱ་བ་ལས་འདས་ན་ཡང། ལྟུང་བ་དང་བཅས་པར་བསླབ་བཏུས་སུ། བསླབ་པ་སྤྱིའི་ཁོག་ཏུ་གསུངས་སོ། གདོལ་པ་ཟེར་མཁན་དེ་ལྟ་སྟེ་རིགས་མི་གཙང་བ་དེ་འདྲ་གི། གདོལ་པའི་བྲན་གྱིས་འཕྱ་བ་ལས་འདས་ན། ཁོས་སྨད་ར་བཏང་བ་ལ་སོགས་པ་དེ་འདྲ་གི་འཕྱ་བ་དེ་ཚོ་ལས་འདས་ན་ལྟུང་བ་དང་བཅས་པ་ཡིན་པར་བསླབ་བཏུས་ལས་གསུངས་ཡིན་གསུངས། ད་བྱ་བའི་ཆ་དང་བྱ་བའི་ཆ་མ་ཡིན་པ་མདོར་བསྡུས་པ་སྡོམ་པ་ཉི་ཤུ་ལས་གསུངས་པ། ཉི་ཤུ་པ་ལས་བྱུང་བ་ནི་གཞན་རྣམས་དང་ནི་བདག་ལའང་རུང། སྡུག་བསྔལ་ཡིན་ཡང་གང་ཕན་དང་ཕན་དང་བདེ་བ་རྣམས་བྱ་སྟེ། བདེ་ཡང་མི་ཕན་མི་བྱའོ་ཞེས་པའོ། དེ་ལ་ཕན་པ་ནི་ཉོན་མོངས་པ་ཅན་མ་ཡིན་ཞིང་ཁ་ན་མ་ཐོ་བ་མེད་པའི་ཕྱིར་ཕྱི་མ་ལ་ཡང་རྣམ་པར་སྨིན་པ་བདེ་བའོ། ཕན་པ་འོ་དེ་བཞིན་བདེ་བ་ནི་བདེ་བར་ཚོར་བའོ། འཕྲལ་དུ་བདེ་ལ་ཕུགས་སུ་འཕྲལ་དུ་བདེ་ལ། འཕྲལ་དུ་བདེ་ལ་ཕུགས་སུ་ཕན་པ་ནི་རང་གཞན་ལ་བསྒྲུབ་བྱར་ངེས་ལ། འཕྲལ་དུ་སྡུག་བསྔལ་ལ་ཕུགས་སུ་གནོད་པ་ཡང་རང་གཞན་ལ་མི་བྱ་བར་ངེས་སོ། འཕྲལ་ཕུགས་གཉིས་ཀ་ལ་ཕན་པ་བྱུང་ན་རང་གཞན་གཉིས་ཀ་ལ་བསྒྲུབ་བྱར་ངེས་པར་བསྒྲུབ་བྱར་ངེས། ད་འཕྲལ་དུ་སྡུག་བསྔལ་ལ་ཕུགས་སུ་འཕྲལ་དུ་ཡང་སྡུག་བསྔལ། ཕུགས་སུ་ཡང་གནོད་པ་ཡང་རང་གཞན་ལ་མི་བྱ་བར་དེ་གཏན་གྱིས་བྱེད་ངེས། ད་འཕྲལ་སྡུག་བསྔལ་ཡང་ཕྱི་མར་ཕན་པ་ཡིན་ན་བྱ་དགོས་སོ། འཕྲལ་ལ་སྡུག་བསྔལ་ཡང་བྱུང་ན་ཡང་ཕྱི་མར་ཕན་པ་ཡིན་ན་དེ་ངེས་པར་བྱ་དགོས་ཏེ་དཔེར་ན། དམ་པས་སྨད་པའི་ཉེས་སྤྱོད་ལ་འཇུག་པ་བཀག་ན

སྤང་བྱའི་ལྟུང་བ་དེ་ལས་སེམས་བསྲུང་བའི་ཚུལ་ཉམས་ན་ཕྱིར་བཅོས། ཆགས་པ་ཉེས་པ་ཆུང་བར་གསུངས་པའི་དགོས་པ་ཉེས་པ་ཆེ་ཆུང་གི་དབྱེ་བ་བདེ་བ་ལ་རེག་པར་གནས་པའི་རྒྱུ་དང་པོ་ནི།

སྡོམ་པ་མ་ནོས་པ་ལྟར་དུ་སྡོམ་པ་ནོས་ཚར་སེམས་འཁྲུགས་པ་དང་སྡུག་བསྔལ་གྱི་ཚོར་བས་ཉེན་པ་དེ་འདྲ་ལ་དམིགས་བསལ་གྱི་དེ་མི་སྲིད་ད་སྡོམ་པ་མ་བླངས་པ་ལ་མ་ནོས་པ་ལ་ནི་ཤིན་ཏུ་ཉེས་པ་མེད་པར་རིག་པར་བྱའོ་ཟེར་ཡོང་གི་མིན་པ། ཞེས་གསུངས་པ་ལྟར། ཞེས་གཞུང་ལས་གསུངས་པའི་སྡོམ་པ་ཐོབ་ལ་མ་བཏང་བ་དང། སྡོམ་པ་ཐོབ་ལ་མ་བཏང་བ་དང། བསམ་པ་རྣལ་དུ་གནས་པ་སྟེ་བསམ་པ་རྣལ་དུ་གང་བསམ་པ་རྣལ་དུ་གནས་པ་སྟེ་ཆོས་གཉིས་དང་ལྡན་པ་ཅིག་དགོས་སོ། ལྟུང་བ་སྐྱེ་བའི

ལྟུང་བའི་སྡེ་ཚན་ནམ་རིས་ནི་ལྟུང་བའི་སྡེ་ཚན་ནམ་རིས་ནི་གཉིས་ཁོ་ནར་ངེས་པ་སྟེ་སྡོམ་པ་ཉི་ཤུ་པའི་འགྲེལ་པ་རྙིང་མ་ལས། གང་གི་ཕྱིར་བྱང་ཆུབ་སེམས་དཔའི་སྡོམ་པ་ལ་ཉེས་པའི་རིས་གཉིས་སུ་ཟད་པར་འབྱུང་བ་སྟེ། ཕམ་པའི་གནས་ལྟ་བུའི་ཆོས་སུ་གཏོགས་པ་དང་ཉེས་བྱས་སུ་གཏོགས་པའོ། ཟེར་ད་ཕམ་པ་དང་ཉེས་བྱས་སུ་གཏོགས་པ་ནི། དགེ་སློང་གི་སྡོམ་པ་ལས། དགེ་སློང་གི་སྡོམ་པ་ལས་ཉེས་པའི་རིགས་ལྔ་འབྱུང་བ་ལྟ་བུ་ནི་མ་ཡིན་ནོ། དགེ་སློང་སྡོམ་པ་ལས་ཡིན་ན་ཉེས་པའི་རིགས་ལྔ་ཕམ་པ་བྱས་ལྷག་མ་བྱས་འོ་དེ་ཡིན་པས། ཉེས་པའི་རིགས་ལྔ་འབྱུང་བ་ལྟ་བུ་ནི་མ་ཡིན་ནོ་ཚུལ་བཅུ་གསུངས་པ་ལས་ཞེས་དང། འགྲེལ་པ་གསར་མ་དང་ཐུབ་པ་དགོངས་རྒྱན་ལས་ཀྱང་ལྟུང་བའི་ལུས་སམ་སྡེ་གཉིས་ཁོ་ནར་གསུངས་ཤིང་གཞུང་གི་དོན་ཡང་དེ་ཁོ་ནར་གནས་པའི་ཕྱིར་རོ་བྱང་ཆུབ་སེམས་དཔའི་ད་ཉེས་བྱས་ཡོང་ཡས་དེ་ལ་ཉེས་པ་གཉིས་ཕམ་པའི་གནས་སུ་གནས་ལྟ་བུའི་ཆོས་སུ་གཏོགས་པ་དང་ཉེས་བྱས་ཀྱི་ཆོས་སུ་གཏོགས་པ་གཉིས། དེའི་ཕྱིར་བོད་ཁ་ཅིག་དང་ནག་པོ་པའི་དཀའ་འགྲེལ་ལས་བྱང་ཆུབ་སེམས་དཔའི་སྡོམ་པ་ལ་ཕམ་པའི་གནས་དང། སྦོམ་པོའི་ལྟུང་བ་དང་ཉེས་བྱས་ཀྱི་ལྟུང་བ་རྣམས་སྲུང་དགོས། ཉེས་བྱས་ཀྱི་ལྟུང་བ་རྣམས

ཟག་པ་ཆུང་འབྲིང་གི་ལྟུང་བ་རྣམས་སྦོམ་པོར་བྱ་དགོས་ན་དེ་དག་ཕམ་པའི་གནས་ལྟ་བུའི་ཆོས